ཨོ་སི་ཀྲི་ལི་ཡའི་སྲིད་བློན་སྐུ་ཞབས Scott Morrison མཆོག་གིས་རྒྱ་ནག་གཞུང་གིས Twitter ཐོག་ཨོ་གླིང་གི་དམག་མི་ཞིག་གིས་ཨབ་གྷ་ནི་སི་ཐན་གྱི་ཕྲུ་གུ་གསོད་བཞིན་པའི་པར་རྫུན་མ་དེ་འདྲ་ཞིག་འགྲེམ་སྤེལ་བྱས་ཡོད་པ་དེ་ནི་ཕོག་ཐུག་ཅན་དང་སྐྱུག་བྲོ་བའི་བྱ་སྤྱོད་ཞིག་རེད་ཅེས་སྐྱོན་བརྗོད་ཤུགས་ཆེན་བྱས་ཡོད་འདུག་རྒྱ་གཞུང་གི་ཕྱི་སྲིད་ལས་ཁུངས་ཀྱི་སྐུ་ཚབ་འཐུས་མི Lijian Zhao ཡིས Twitter ཐོག་ཨོ་སི་ཀྲི་ལི་ཡའི་དམག་མི་ཞིག་གིས་ཨབ་གྷ་ནི་སི་ཐན་ཕྲུ་གུ་ཞིག་གི་མཇིང་པར་གྲི་འཛུགས་བཞིན་ཡོད་པ་ཞིག་འགྲེམ་སྤེལ་བྱས་ཡོད་པ་དེ་ནི་ཤིན་ཏུ་ཕོག་ཐུག་ཆེ་བ་དང་ཞེ་ལོག་པའི་བྱ་སྤྱོད་ཅིག་རེད་ཅེས་སྲིད་བློན Morrison མཆོག་གིས་གསུངས་དོན། It is utterly outrageous and it cannot be justified.
དེ་ནི་ཚད་ལས་བརྒལ་བའི་བྱ་སྤྱོད་ཅིག་ཡིན་པར་ཕྱོགས་ག་ནས་བལྟས་ཀྱང་ཁུངས་སྐྱེལ་ར་སྤྲོད་བྱེད་ཐབས་མེད། གནས་ཚུལ་རྫུན་མ་དེ་འདྲ་ཞིག་འགྲེམས་སྤེལ་བྱས་ཡོད་པར་རྒྱ་ནག་གཞུང་ངོ་ཚ་དགོས་པ་ཞིག་རེད། བྱ་སྤྱོད་དེའི་བརྒྱུད་རྒྱལ་སྤྱིའི་ནང་རྒྱ་ནག་གཞུང་དམའ་ཞུམ་དགོས་པ་ཞིག་ཆགས་རེད། ང་ཚོའི་རེ་བ་ལ་པར་རྫུན་མ་དེ Twitter ནས་དེ་མ་ཐག་ཏུ་ཕྱིར་འཐེན་བྱེད་དགོས་ལ། རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་དེར་དགོངས་སེལ་ཞུ་དགོས། སྲིད་བློན་མོ་རི་སན་མཆོག་གིས་རྒྱ་ནག་གཞུང་ཙམ་མ་ཟད Twitter སྤྱི་ཚོགས་དྲ་ལམ་གྱི་ངོས་ནས་འགན་འཁྲི་ཡོད་པའི་ཐོག་གནས་ཚུལ་རྫུན་མ་དེ་བསུབ་དགོས་ཞེས་ཁོང་གིས་གསུངས་དོན། It's absolute falsehood, it's an absolute outrageous།
པར་རིས་དེ་ནི་རྐང་བསྒྱུར་བཅོས་བྱས་ནས་རྫུན་དང་ཧམ་བཤད་བྱས་པ་ཞིག་རེད་རྫུན་གཏམ་དང་འཁྱོག་བཤད་དེ་ལྟ་བུ་སྤྱི་ཚོགས་དྲ་རྒྱའི་ཐོག་སྟངས་འཛིན་དོ་དམ་བྱས་ནས་ངེས་པར་དུ་མར་བསུབ་དགོས་པ་ཞིག་ཡིན། དེ་བཞིན་རྒྱ་ནག་གཞུང་གིས་འགྲེམས་སྤེལ་བྱས་པའི་པར་རིས་དེར་ཨོ་སི་ཀྲི་ལི་ཡའི་ཆབ་སྲིད་ཚོགས་པ་ཕྱོགས་ཡོངས་ནས་སྐྱོན་བརྗོད་བྱས་ཡོད་འདུག་ཁ་གཏད་ཆབ་སྲིད་ཚོགས་པའི་འགོ་ཁྲིད་སྐུ་ཞབས་ཨན་ཐོ་ནི་ཨལ་བྷ་ནི་སི་མཆོག་གིས་གསུངས་དོན། I join with the Prime Minister in his condemnation. ངས་སྲིད་བློན་མཆོག་གི་རྒྱབ་ཏུ་ལངས་ནས་དེ་རིང་རྒྱ་ནག་གཞུང་གིས Twitter ཐོག་ང་ཚོའི་དམག་དཔུང་ཕོ་མོ་ཡོངས་ཀྱི་སེམས་ལ་ཕོག་ཐུག་བཟོས་བར་སྐྱོན་བརྗོད་བྱེད་ཀྱི་ཡོད། བྱ་སྤྱོད་དེ་ནི་ཁུངས་ལུང་མེད་པ་དང་ཕོག་ཐུག་ཆེ་བ། འཁྲུག་རྐྱེན་སློང་བའི་གཞི་རང་རེད། ཨོ་སི་ཀྲི་ལི་ཡའི་ཆབ་སྲིད་ཚོགས་པ་དབྱེ་མེད་གཅིག་སྒྲིལ་ཐོག་རྒྱ་ནག་གཞུང་གི་བྱ་སྤྱོད་དེར་དགག་པ་བྱེད་ཀྱི་ཡོད། དེ་བཞིན་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་བློན་ཆེན་ལྕམ་མེ་རིས་ཕེན་མཆོག་གིས་གསུངས་དོན།
I echo the Prime Minister's expression of pride. ང་རང་ལ་སྲིད་བློན་མོ་རི་སན་མཆོག་གིས་གང་གསུངས་པ་དང་བསམ་བློ་གཅིག་པ་ཡོད། ང་ཚོའི་རྒྱལ་ཁབ་ཆེད་ཞབས་འདེགས་སྒྲུབ་མཁན་གྱི་དམག་མི་རྣམས་ལ་མིང་ཆད་ངན་པ་བཟོས་པ་ནི་འགྲིག་ཡ་མེད། ངས་ད་བར་བློན་ཆེན་གྱི་འགན་བླངས་ནས་གྲོས་ཚོགས་ནང་ལས་ཀ་བྱེད་པའི་རིང་བྱ་སྤྱོད་ཧ་ཅང་ངན་པོ་དེ་ལྟ་བུ་མཐོང་མྱོང་མེད། དེ་མཚུངས་ཡང་ཁ་གཏད་ཆབ་སྲིད་ཚོགས་པའི་ཕྱི་སྲིད་བློན་ཆེན་ལྕམ Penny Wong ལགས་ཀྱིས་ཚོར་བ་ཆེན་པོའི་ངང་གསུངས་དོན། We condemn the action taken by the Chinese government.
ང་ཚོས་རྒྱ་ནག་གཞུང་གི་བྱ་སྤྱོད་དེར་མཐའ་གཅིག་ཏུ་དགག་པ་དང་སྐྱོན་བརྗོད་བྱེད་རྒྱུ་ཡིན། དེ་ནི་ཁུངས་ལུང་མེད་པ་དང་ཕུང་དཀྲུག་ཅན་གྱི་རྫུན་གཏམ་ཞིག་རེད། རྒྱལ་སྤྱིའི་ནང་སྟོབས་ཤུགས་ཅན་གྱི་རྒྱལ་ཁབ་འགན་འཁྲི་ཅན་ཞིག་གིས་ཐབས་སྐྱོ་བའི་བྱ་སྤྱོད་དེ་འདྲ་ཞིག་བྱེད་པར་ཡ་མཚན་པོ་རེད། བྱ་སྤྱོད་དེར་ཨོ་སི་ཀྲི་ལི་ཡའི་རྒྱལ་ཁབ་ཙམ་མ་ཟད་རྒྱལ་སྤྱིའི་ནང་སྐྱོན་འཛུགས་བྱེད་དགོས་པ་ཞིག་རེད། དེ་ཡང་ཨོ་སི་ཀྲི་ལི་ཡའི་ཚོང་གྲོགས་ཆེ་ཤོས་རྒྱ་ནག་གིས་ཉེ་དུས་སུ་ཕྱིར་འདྲེན་ཚོང་ཟོག་ལ་ཁྲལ་ཕོན་ཆེན་པོ་ཞིག་བརྒྱབ་ཡོད་པར། ཕྱི་ཚེས་ཉི་ཤུ་དགུ་ཉིན་ཨོ་སི་ཀྲི་ལི་ཡས་རྒྱ་ནག་འཛམ་གླིང་ཚོང་འབྲེལ་མཐུན་ཚོགས་ལ་སྙན་སེང་ཞུ་རྒྱུའི་ཉེན་བརྡ་བཏང་ཡོད་པ་དང། དེའི་ལན་དུ། རྒྱ་ནག་གིས་ཉེ་ཆར་དཔྱད་ཞིབ་ཞིག་ལས་ཨོ་སི་ཀྲི་ལི་ཡའི་དམག་མི་ཁག་ཅིག་གིས་ཨབ་གྷ་ནི་སི་ཐན་ནང་ཁྲིམས་འགལ་ཐོག་མི་བསད་ཡོད་པའི་དཔང་རྟགས་ར་སྤྲོད་བྱས་ཡོད་པའི་གནས་སྟངས་དེ་ཨོ་སི་ཀྲི་ལི་ཡར་ནག་ཉེས་འཛུགས་པར་བེད་སྤྱོད་བྱེད་བཞིན་ཡོད་འདུག།